གར་ས། ཐོད་པའི་ནང་གི་རྫས་རྣམས་ཞུ་ཞིང་ཁོལ་བར་གྱུར། དེ་འདྲའི་སྒང་ལ་ཐེངས་གོ་ག་ལེ་ག་ལེ་བསམ་བློ་གཏོང་ཐུབ་པ་ཡིན་ན་སོ་སོའི་ནད་གདོན་སྡིག་སྒྲིབ་ལ་སོགས་པ་དེ་ཙམ་པའི་ཆ་ཚང་དེ་ལ་ཐིམ། ཁ་སང་ནང་མཆོད་ནང་བཞིན་བསམ་མནོ་དེ་ལ་ཐིམ། དེ་ཁོ་ཐིམ་དུས་སུ་དང་པོ་རང་ན་ཁོ། ཁྱད་མཚར་ཚ་བོ་ཞིག་རྫོགས་གཉིས་པར་བདག་ཏུ་སྡུག་ཅག་ཅིག་ཡོང་དུས་ཁོ་ལ་དེ་ཨོཾ་ཨཱཿ་ཧཱུྃ་གསུམ་པོ་ལས་འོད་ཟེར་འཕྲོས་ནས་ཚུར་ཕྱོགས་བཅུའི་སངས་རྒྱས་ཐམས་ཅད་དང་ཨོཾ་ཨཱཿ་ཧཱུྃ་གསུམ་པོ་དེ་དེ་ལ་འདྲེས་ནས། འོ་བདུད་རྩིའི་ངོ་བོར་གྱུར་ཀོ་འདུག་ཨ་འོ་འདུག་བྱས་ནས་དེ་ནས་དེ་འདྲ་བ་དེ་རྡོ་རྗེ་འཇིགས་བྱེད་ལ་ཡར་ཕུལ་བསམ་བློ་བཏང་ཞིང་ཨ་ནི་སོ་སོའི་ནད་ན་ཚ་ལ་སོགས་པ་ཚེ་སྲོག་ཐུགས་བཞེད་བསུ་མ་ཞུས་ན་འབད།

རྗེས་སུ་འཇིག་རྟེན་པའི་ལྷ་ཀོ་ཚུར་བཀུག་ནས་འོད་དུ་ཞུ་ནས་འཇིག་རྟེན་པའི་ལྷ་ཡི་ངོ་བོར་ཚུར་བཟོས་ནས་ཁོ་ལ་གཏོར་མ་ཕུལ་བར་མང། གཏོར་མ་ཕུལ་ཏེ་གང་ཞེ་ན། ང་ལ། ང། བྱམས་སྙིང་རྗེ་ལ་སོགས་པ་དགེ་བ་བསྒྲུབ་ཡས་དོན་དག་ལ་བར་ཆད་ལ་ཡོངས་དུ་འཁོར་བར་ཁྱོད་རང་གིས་སྤྱི་དང་ཁྱོད་རའི་བར་ཆད་མ་བྱེད་མི་གཞན་དག་གིས་ལྷ་གཞན་དག་གིས་བར་ཆད་བྱེད་མཁན་བྱུང་ན་ཁྱོད་རང་རོགས་པ་བྱས་ནས་སྲུང་ཤོག་ཨ་ཟེར་ང་རང་སོ་མ་བཟོ་མེད་པས་ཁོ་ལ་ལྟུང་བྱ་བཟོ་རོགས་ཟོས་ཤག་ཁོའི་དོན་དག་ལ་སྔོན་འགྲོའི་གཏོར་མ་ཕུལ་ཏེ་དེར་བང་ཐག་ཕྱི་འགྲོའི་གཏོར་མ་དེ་ཡང་དེ་ནང་བཞིན་རེད་དེ། འདི་ནས་ཕྱི་འགྲོའི་གཏོར་མ་ཕུལ་སའི་ཕྱོགས་སྐྱོང་བཅོ་ལྔ་དེ་འཇིག་རྟེན་ལས་འདས་པའི་ཕྱོགས་སྐྱོང་ཡིན་ཞེས་རེད།